དང། ཡ། ཡང། གཡུང་མ། རང་གི། འཇིག་རྟེན་ལ། ཕན་ཐོགས་མཁན་གྱི། གསུང་དང། ཆོས་གཏམ་དང། ན་ཚ། མི་ཡོང་གི། ཨོ། སྨན་གྱི། འགྲོ་སྟངས་དང། དེ་ལས། ལས་རིམ། མང་པོ་འདི། Radio། ནང་ནས། མི་མང། ལེན་གྱི།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་ཟིན་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་དེ་རོ་ཡོད་ཡིག་སྐལ་ས་རྒྱ་དེ། ལས་རིམ་ཨ་ས་གི་བ་ནི། Post Box Number། གཉིས། ཀླད་ཀོར་ཀླད་ཀོར་ཀླད་ཀོར་གཉིས Kathmandu Nepal། ལས་རིམ་སྐལ་ས་ཡི་བ་ཐེངས་གཅིག་གསན་རོགས་གནང། ལས་རིམ་ཨ་ས་གི་བ་ནི། Post Box Number། གཅིག་ཀླད་ཀོར

ཡབ་ཡེ་ཤུ་ལ་ཕྱག་འཚལ་ལོ་ཡབ་ཡེ་ཤུ་གི་དོན་གྱི་འགྲོ་སྟངས་འདི་ང་མི་མང་ཚང་མའི་གི་བར་ལ་སླེབས་པའི་སྐབས་ལ་ཁྱོད་གི་རོགས་རམ་གནང་ཨ་མིན། ལྷན་རྒྱས་རྣམ་པ་ཚོ། ད་དེ་རིང་གི་འདིའི། གསུང་རབ་དེ་ག་འདྲ་ཡོད་ཟེར་ན་ཁྱེད་ཚོ་མི་མང་ཚང་མ་དེ་གསན་ཞུ་རོགས་གནང་ཅིག། མི་ཡི་ཚུལ་ཁྲིམས་འོ་མི་གི་ཚུལ་ཁྲིམས་དེ་ག་འདྲ་བ་རེད་མི་གི་ཚུལ་ཁྲིམས་དེ་མི་གི་ཚུལ་ཁྲིམས་མི་གི་ཚུལ་ཁྲིམས་དེ། ཡག་པོ་འོང་དགོས་གི་ཡིན་ད་ལས་ཀ་ཅི་བྱ་དགོས་བྱས་ན་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང། མི་ཡི་ཚུལ་ཁྲིམས་གྱི་ཐོག་ལ་སྐད་ཆ་བཤད་ན་ག་འདྲ། བྱས་ནས་མི་ལ་མི་འདི་ཚུལ་ཁྲིམས་བྱུང་བ་རེད། ག་ནས་ག་ནས་འདི་ཚུལ་ཁྲིམས་འདི་མི་ལ་བྱུང་བ་རེད། འདི་ཚུལ་ཁྲིམས་འདི་དཀོན་མཆོག་གིས་བཟོས་པ་རེད། མི་ལ། མི་ལ་མང་པོ་སྡུག་བསྔལ་དང། ལས་ངན། ཕྱི། ལས་ངན་ཕྱི་མ། ཡོང། མཁན་གྱི་དུས་ཚོད་ལ། འོང་གི་རེད། སེམས་པ་དྲང་པོ་དང། ལས་ཡག་པོ་བྱེད་མཁན་གྱི་མི་འདི་ལ།

འདི་ཧ་གོ་གིན་ཡོད་པ་རེད། དེ་གདོང་ནས་འཛམ་བུ་གླིང་ལ་ཨ་དམ་དང་ཧ་བ་ཀྱིས་སྡིག་པ་བྱས་ནས། དེ་སྡིག་པའི་གི་དུས་ནས་བདུད་ཡིས་འཛམ་བུ་གླིང་ལ་བདུད་གི་བཀའ་རྒྱལ་པ་རེད། འོ་རང་ཚང་མ་རང་གི་སྡིག་པའི་གི་ཐོག་ནས་རང་རང་འཚོ

དེ་རང་གི་ཀླད་པ་ལ་སྡོད་ཀྱི་རེད། དེ་ནས་ནམ་ཡང་རང་ལ་སྐྱིད་པོ་མི་ཡོང་གི་རེད། སྐྱོ་མོ་ཟེར་མཁན་འདི་རང་གི་ཀླད་པ་ཡི་ནང་ལ་འགྲོ་གི་ཡིན་པ་རེད། སྐྱོ་མོ་དེ་འདི་རང་གི་སྡོད་ཤག་ལ་སྡོད་ས་ལ་ནམ་ཡང་ཡིན་ན་སྡོད།

ཅི་ཡང་མེད་པ་རེད། དཀོན་མཆོག་གི་གསུང་རབ་ནང་ལ་འདི་གསུངས་ཏེ་ཡོད་པ་རེད། ཁྲག་རླུང་ལངས་རིང་གི་སྐབས་དུ་དཀོན་མཆོག་ལ་གསོལ་བ་བཏབ་ནས་ཡག་པོ་ཡོང་གི་རེད། ཁོང་ལ་གསོལ་བ་གསོལ་བ་བཏབ་ནས་རང་ལ་གནོད་མཁན་གྱི་ཚང་མ་ཁོང་གིས་སྐྱོབ་དགོས་ཡོད་པ་རེད། མི་འདི་ལ། ག་ཚོད་ཡོད་ན་མི་འདང་མཁན་རེད། དེ་ནས་ཚེ་འདི་ལ་རྒྱུ་གསོག་ནས་ཆོས་གང་ཡང་ཡོང་བ་མ་རེད་རང་གི་སེམས་ལ་དཀོན་མཆོག་གི་གསུང་རབ་འདི་བསགས་ན་འདི་ཡག་པོ་ཡོང་བ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ཉིད་རང་ཚོ་ཉིད་རང་ཚོ་ཚང་མ་ལ་རང་གི་དོན་ལ་མང་པོ་སྡུག་བསྔལ་འདི་ཁུར་རང་དགོས་ཀྱི། ཡིན་ནོ། ནམ་ཡང་མི་ཡི་འཇིག་རྟེན་ལ་སྐྱིད་པོ་མི་ཡོང་གིན་རེད་དེ་ནས་དཀོན་མཆོག་ལ་ཕུལ་ནས་ཡག་པོ་ཡོང་གི་རེད་འདི། ཉོན་མོངས་ཚང་མ་དཀོན་མཆོག་གིས་རོགས་རམ་གནང་གི་རེད་དཀོན་མཆོག་ལ་གསོལ་བ་བཏབ་ནས་ཚང་མ་གི་དོན་ལ་ཡག་པོ་ཆགས་ཀྱི་རེད་མི་མང་ལྷན་རྒྱས་རྣམ་པ་ཚོ། མཚམས་མཚམས་ལ་རང་གི་དོན་ལ་མང་པོ་སྡུག་པོ་མྱོང་མཁན་རེད། ཡང་ཚང་མ་མཚམས་མཚམས་ལ་རང་ལ་མི་དགའ་མཁན་གི་གི་མི་འདི་ཡི་རྣམ་པས་ན་མཐོང་ཆུང་བཏང་གི་རེད་འདི། མི་འདི་རང་སྨད་པས་ཕྱུག་པོ་ཆེན་པོ།

ཡག་པོ་མ་བྱས་ན་རང་གི་སེམས་ལ་ནམ་ཡང་འཇིགས་པ་དང་སྡུག་བསྔལ་གྱི་དུས་ཀྱི་ཚར་བྱེད་ཀྱི་རེད་ཡང་རང་གི་ཀླད་པ་འདི་ཡི་ནང་ལ་དཀོན་མཆོག་གི་གསུང་རབ་འདི་བླུགས་ཁུག་ན།

རོགས་གནང། མི་མང་ལྷན་རྒྱས་རྣམ་པ་ཚོ་འདི། རེ་ཌི་ཡོ་ཉན་མཁན་གྱི་མི་མང་འདི་ནི་དུས་ཚོད་འདི་རི་གཏམ་དང་ཡབ་ཡེ་ཤུ་ཀྱི་ཆོས་ཀྱི་གསུང་རབ་ཚང་མ་མེད་རེད་དུས་ཚོད་འདི་རི་རྫོགས་སོང་ཡང་ང་སང་ཉིན་འདི་ལས་རིམ་ཕེབས་གནང་ཟིན་འདི་ལ་ཐུགས་རྗེ་ཆེ་ཞུ་གིན་རེད་སང་ཉིན་ཡང་འདི་གི་དུས་ཚོད་ལ་ཡབ་ཡེ་ཤུ་ཀྱི་གསུང་གི་གསུང་རབ་དང་ཚང་མ་འཁྱེར་ནས་ང་འོང་གི་ཡིན་ཅེས་འདི་ལ་ཐུགས་རྗེ་ཆེ་ཞུ་གི་རེད།

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་དེ་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིན་གི་འདིའི་ལས་རིམ་དེ་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱ་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ།

ཚང་མ་བཟོས་གནང་གི་རེད་མི་མང་ལྷན་རྒྱས་རྣམ་པ་ཚོ་གལ་སྲིད་ཁྱེད་རང་གི་ཡེ་ཤུ་གཙོ་བོ་རེད་ལབ་ནས་དཀོན་མཆོག་གི་ཡེ་ཤུ་ཤི་བ་ནས་ཡར་ལངས་ནས་གནང་བ་འདི་ཡི་ཡིད་ཆེས་བྱས་ན་ཁྱེད་རང་སྐྱོབ་གི་རེད་ང་ཚོ་སྙིང་ཐག་པ་ནས་ཡིད་ཆེས་བྱས་གི་ཡོད་རེད་དེ་འདྲ་ཡིན།

མིན་སྐབས་གཅིག་ལ་ཡེ་ཤུ་གི་སྨོན་ལམ་བསྐྱོན་དུས་གསུངས་པ་རེད་མཐའ་མེད་པའི་གི་སྲོག་འཇིག་རྒྱུ་མེད་པའི་གི་སྲོག་དེའི་དོན་དག་དེ་རེད་དཀོན་མཆོག་དངོས་ནས་ཁྱེད་རང་གཅིག་པོ་ཡིན་པ་ངོ་ངོ་མ་ཤེས་པ་དང་ཁྱེད་རང་གི་བཏང་བའི་གི་ཡེ་ཤུ་མ་ཤི་ཀ་ངོ་ཤེས་པ་དེ་རེད། མི་མང་ལྷན་རྒྱས་རྣམ་པ་ཚོ་དཀོན་མཆོག་གི་འདི་གསུང་གནང་གི་ཡོད་པ་རེད། ད་དཀོན་མཆོག་གི་གསུངས་པའི་གི་གསུང་རབ་དེ་དཀོན་མཆོག་གི་ཞལ་ལས་གསུངས་པའི་གསུང་རབ་དེ་ཡང་བའི་བལ་ནང་ལ་ཚང་མ་བྲིས་ཏེ་ཡོད་བ་རེད་ཧོ་ད་དེ་བའི་བལ་དེ་བཏགས་ཀྱ་འོ་རང་གི་ཁྲོ་བ་གོ་གི་ཡོད་བ་རེད་ཤག་བའི་བལ་ནང་ལ་ཅིག་ཚང་གོ་ཡོད་བ་རེད་དཀོན་མཆོག་གསུང་གི་གསུང་རབ་དང་དཀོན་མཆོག་གི་འགྲོ་སྟངས་ལ་འགྲོ་བའི་སྐབས་ལ་དེ་ནས་འོ་རང་གི་སྡིག་ཚོགས་དེ་ག་འདྲ་བྱས་ནས་དེ་འོ་གི་ཡོད་བ་རེད་སྨད་དེ་དཀོན་མཆོག་འདི་མང་པོ་གསུང་བཞག་དེ་ཡོད་བ་རེད་ཧོ་ད་དེ་དེ་ལ་ལྷན་རྒྱས་རྣམ་པ་ཚོ་གི།

རྩ་ཆེན་ཞེ་དྲག་ཡིན་པ་ཐེ་ཚོམ་མེད་ཡེ་ཤུ་མི་ཡི་གཟུགས་སུ་ང་ཚོར་མཇལ་བ་རེད་ཁོང། བདེན་པ་ཡིན་པ་དེ་ཐུགས་ཉིད་གི་ཁུངས་བསྐྱལ་བ་རེད། ཕོ་ཉ་ཚོས་ཁོང་མཇལ་བ་རེད་རྒྱལ་ཁབ་ག་ས་ག་ལ་ཁོང་གི་སྐོར་སློབ་སྟོན་ནས་སྟོན་གནང་བ་རེད་འཛམ་བུ་གླིང་གི་མི་ཚོས་ཁོང་ལ་ཡིད་ཆེས་བྱེད་པ་རེད།

འདི་གསན་ཞུ་རོགས་གནང་ཐུགས་རྗེ་ཆེ། ཡང། གཞན། དང། གི། ལས་རིམ་ལ། མཇལ། གི། རེད། དེ་རིང་གི། ང། ཁྱེད་ཚོ་མི་མང་ཚང་མ་ལ་དགུང་སང་ཞུ་གི་ཡིན་ནོ།